སྐུ་གསུམ་ལས་དེ་འཁྲུངས། ད་ཡིན་ན་དེ་རིང་སྐུ་ལས་དེ་བྱུང་ཡོད་ཀྱི་རེད། མགོ་ལ་ལས་ཀྱི་འཁོར་ལོ་འཁོར་ཡོང་བ་རེད་དེ་གང་བསམ་པ་བཟང་པོ་སྐྱེས་ཙང་ཨ་ནི་ཧ་ཡལ་སོང། ང་རང་ཚོས་ད་ནི་ཕན་ལ་རང་གཅེས་པར་བཟུང་བསྡད་ནི་ཡག་ག་གཅིག་ཙམ་ནི་མ་ཡོང་བསྡད་ཡོད། ཉི་མ་ད་ཕར་ཕྱིན་འདི་ཕྱི་ཕུན་སུམ་ཚོགས་ཀྱི་ཡུལ་མེད་དེ། ད་ཡང་གཞན་གཅེས་པར་བྱེད་བཟུང་ན་ནི་བཟུང་ཐུབ་ཀྱི་རེད། ཨ་ནི་སྤྱན་ཡང་ཚང་སོང་ན་ཡོང་གི་རེད་སེམས་ཅན་ལ་ཕན་གྱི་རེད། དེ་བས་གཞན།

ཁོང་དེ་ཡང་ཡག་ཉེས་ཡོད་མ་རེད་ཁོ་རང་དམྱལ་བ་རེད་ང་ཚོ་ལས་སྡུག་ཅིག་དམྱལ་བ་ན་འཁྲུངས་ནས་ནི་གཞན་ཕན་བསམ་པ་འཁྲུངས་པ་རེད་མཛའ་བོ་བུ་མོ་ཡིན་ལས་ཡག་རྒྱུ་གང་ཡོད་མ་རེད་མི་ཡི་བུ་གུ་ཅིག་རེད་དེད་དཔོན་ཅིག་འདུག་དེའི་དམྱལ་བའི་སྡུག་བསྔལ་མྱངས་པར་མགོ་ལ་འཁོར་ལོ་འཁོར་ཡང་ཁོང་ཡང་གཞན་ཕན་གྱི་བསམ་པ་འཁྲུངས་ནས་དམྱལ་དེ་ནས་བཟུང་བ་ཅིག་གིས་དེ་འདྲ་གོང་གི་བས་རང་གཡུག་བ་ནི་རང་གི་བསམ་པ་འགྱོ་ནས་མེད་པ་གཞན་དོན་ཁོ་རང་མཛད་པ་ཡིན་ཙང་ད་སངས་རྒྱས་སོང་བ་རེད་ང་ཚོ་དེ་དུས་སྐྱིད་པ་རེད་བ་དེ།

ད་བདག་གཞན་བརྗེ་བའི་བསམ་པ་ཉམས་ལེན་གྱི་མཐིལ་དུ་བྱེད་རྒྱུ་དེ་ལ་བཟང་དོ་ཨེ་དེ་ལ། ད་ལྟ་དེ་ལས་ལྷག་པ་ག་རེ་ཡོད་རེད་ཟེར་ན། ཕྲན་བུ་ཅིག་ཁྱད་ཡོད་རེད། ད་ལྟ་དགའ་བོ། རང་གཅེས་འཛིན་གཡུག། གཞན་གཅེས་པར་འཛིན་པ་ནུས་ཨ་ཡོང། བྱེད་དགོས་ཨ་ཡིན་མ་ཡིན་ད་ངས་བཀའ་དྲིན་ཆེ་བོ་ཙང། སྐྱོང་རོགས་བྱས་ན་ད་ཡག་པོ་འདུག་དེ། ནུས་ཨ་ཡོང་ཡང་བསམ་བསམ་ཅིག་ཡོད་དང། མཚུངས་ལ་མ་སོང་ལྟ་ཅི་མི་འགྲོ་ཅིག་ཡོད་རེད།

འོ་དེ་རེད་བ་ད་རང་ཉིད་གཅེས་འཛིན་རྒུད་པ་ཀུན་གྱི་སྒོ་གསུངས་རང་གཅེས་པར་འཛིན་པ་དེ་མི་འདོད་པའི་རྒུད་པ་སྣ་ཚོགས་ཡོང་ཡག་ཡོད་པས་ཡོང་སའི་སྒོ་འདྲ་བོ་དེ་རེད་ཤག། གཞན་ཡང་མ་རྣམས་གཅེས་བཟུང་ཡོན་ཏན་ཀུན་གྱི་གཞི་མ་སེམས་ཅན་ཚོ་གཅེས་པར་བཟུང་ཡག་དེ་ནི་ཡོན་ཏན་ཐམས་ཅད་སྐྱེ་ཡག་གི་གཞི་རྩ་འདྲ་བོ་ཞིག་ཆགས་ཤག། རྒྱུ་མཚན་དེའི་ཕྱིར་ན་ཉི་མ་ད་ནས་བཟུང་བ་ཅིག་ངས་བདག་བྱེད་ཀྱི་ཡིན་རང་གཅེས་པར་མི་བཟུང་ཡལ་བར་དོར་གཞན་གཅེས་པར་འཛིན་གྱི་ཡིན།

བྱམས་པ་དེ་བདེ་བ་དང་ལྡན་འདོད་པའི་བསམ་པ་རེད། སེམས་ཅན་དེ་ན་སྡུག་བསྔལ་གྱི་སྣང་བ་གཉིས་རེད་ཅེས་ཁམས་གསུམ་གྱི་སེམས་ཅན་ཚང་མ་ལ་སྡུག་བསྔལ་རོ་གཅིག་ཅན་དེ་སྡུག་བསྔལ་སྣ་ཚོགས་ལས་མནར་ནས་བདེ་བའི་དུས་ཐོག་ཚ་ཡི་མི་འདུག་དེ་མེད་པ་ཡིན་ན་སེམས་ཅན་གྱི་སྡུག་བསྔལ་དེ་ཁོ་རང་ཚོ་གིས་སེལ་ཤེས་ཀྱི་མི་འདུག་སེམས་ཅན་གྱི་སྡུག་བསྔལ་ཚོ་ང་རང་ཚུར་ལེན་སྤྲོ་དགོས་འདུག། གཏོང་ལེན་གཉིས་པོ་དེ་རླུང་ལ་བསྐྱོན་ཏེ་སྒོམ་ཡག་དེ་ཉམས་ལེན་སྙིང་པོར་བྱས། དེ་ལ་ཡང་མཚམས་མཚམས་ལ་བླ་མ་དཀོན་མཆོག་ལ་གསོལ་བ་བཏབ། བླ་མ་དཀོན་མཆོག་ལ་ཡར་གསོལ་བ་བཏབ་པའི་སྐབས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ང་ལ་སྨིན་པ། ངའི་བདེ་དགེ་ཐམས་ཅད་སེམས་ཅན་གྱི་ཅི་འདོད་ཀྱི་དངོས་པོར་གྱུར་ནས་སེམས་ཅན་ཐམས་ཅད་བདེ་བ་དང་ལྡན་པ་ད་ལྟ་ཉིད་དུ་བྱིན་གྱིས་རློབ་ཏུ་གསོལ་ཞུ་བའི་གསོལ་བ་རེ་བཏབ། གསོལ་བ་བཏབ་ཡ་དེ་རང་གཅིག་པོ་དང་མི་ཡིས་མ་གོ་ས་དབེན་པོ་ཡིན་ན་སྐད་ཆེན་པོ་རྒྱག་དགོས་གསུངས་ཡོད། སྐད་ཆེན་པོ་རྒྱག་གསུངས་ཡོད། ཡང་མི་ཡིས་གོ་ས་ཡིན་ན་ཅི་ལབ་བསྡད་དོ་སྨྱོ་ལབ་བྱས་བསྡད་ན་གཅིག་བྱས་ན་ཟུག་བྱེད་མཁན་འགྲོ་གི་རེད་གི་རེད། གཅིག་བྱས་ན་སྨྱོ་ལ་མེད་འགྲོ་བསམ་གི་རེད་སྨྱོན་པ་མང་པོ་རང། ཡང་ཅིག་སྒོམ་འདྲ་བསྒོམས་བཞག་སེམས་ཅན་གྱི་སྡུག་བསྔལ་ཚོ་ལས་ལས་མི་ཡོང་བསམ་པ་ཧྲིལ་བོ་དེ་འདྲ་ཅིག་བྱེད་པ་མ་རེད་རང་གི་ཚོར་བ་སྨིན་རྒྱུ་ཡོད་པ་ཐག་བཅད་ནས་སྒོམ་དགོས་པ་དེ་ཨ་ནི་ཤུགས་ཆེན་པོ་ཡོད་རེད། ང་ལ་སྨིན་ནི་སྨིན་གྱི་མ་རེད་ཡིན་ནའི་ཕན་པ་ཡོད་རྒྱུ་རེད་ཐེངས་ཅིག་བསྒོམས་བཞག་བསམ་པ་ཡིན་ན་ཨ་ནི་ཕན་པ་ལ་རེ་བ་ཅིག་བྱས་མི་ཡོང་བསམ་པས་སྒོམ་ལ་མ་སྒོམ་ཅིག་བྱས་གལ་ཡེ་ཡོད་མ་རེད་དེ། ད་དེ་འདྲ་ཅིག་བས་གཙོ་བོ་དེ་བྱས།

སྡིག་ལྟུང་གི་བར་དུ་ཡོད་ཡིན་ཙང། སྡིག་པ་སྦྱོང་ཡ་དེ་གལ་ཆེ་ཤོས་ཀྱི་ཡིན་སོང་བ་རེད། ཨ་ནི་སྡིག་པ་སྦྱོང་ཡ་དེ་ལ་སྟོབས་བཞི་ཚང་དགོས་ཡིན་ཙང། ཡང་མི་བདེ་བའི་རྐྱེན་བྱུང་ན་ཨ་ལ་ལ་ང་ལ་འདི་བྱུང་བ་དེ་སྡིག་པའི་རྐྱེན་རེད། དེ་ཡིན་ཙང་སྡིག་པ་སྦྱོང་ཤོག་རུང་འདུག་ཚོད་བླ་མ་དཀོན་མཆོག་གིས་བརྡ་གཏོང་བ་ཡིན་པ་འདྲ་བསམ་པ་བྱས།

དང། ཆོས་སྐྱོང་ལ་ཕྲིན་ལས་བཅོལ་ཟེར་ཡ་ད་ཆོས་སྐྱོང་ཞིང་འདོན་ཞིང་མ་གཡོས་དཀོན་མཆོག་ཡིན་ན་ཆོས་སྐྱོང་སྲུང་མ་ལ་ཕྲིན་ལས་བཅོལ། དམ་པའི་ཆོས་སྒྲུབ་པ་ལ་བར་ཆད་མི་འབྱུང་བ་དང་མཐུན་རྐྱེན་ཚང་བར་ཕྲིན་ལས་གནང་རོགས་གནང་ཟེར་ཏེ་དེ་འདྲའི་བཅོལ་ནའི་འགྲིག་གི་རེད། ཡང་རྐྱེན་ངན་ལམ་དུ་འགྱུར་ཡོང་རོགས་གནང་རྐྱེན་ངན་མ་གཏོང་རོགས་གནང་ཟེར་ད་བློ་ཡིས་ཆོད་ན་དེ་རེད་དེ་ཡང་ཤུགས་ཆུང། འབྱུང་པོ་ལ་གཏོར་མ་འབྱུང་པོ་པས། གནོད་པ་འགྲོ་བ་ཡིན་པ་མི་མ་ཡིན་ད་ལྟ་གདོན་འདྲེ་ཞོ་བོ་ཧ་མང་པོ་ཚང་རྐྱང་ཅིག་གོ་རྒྱུ་མི་འདུག་འབྱུང་པོའི་གནོད་པ་འདི་བྱུང་འདུག་ན་ལམ་སང་སྲོག་བློས་བཏང། རང་གི་ལུས་ཤ་ཁྲག་ལ་སྦྱིན་པ་བཏང་ཤ་ལ་དགའ་ན་ཤ་ཟོ་ཁྲག་ལ་དགའ་བས་སྦྱིན་པ་བཏང་ཚར་ཟ་ཤོག་འཐུང་ང་ལ་གནོད་པ་གཏོང་བ་ཡག་བྱུང་ཁྱེད་རང་ཚོ་ང་ལ་ཕན་ཐོགས་པས་ང་བྱང་ཆུབ་སེམས་སྒོམ་ཡག་སྡིག་པ་སྦྱོང་ཡག་གི་རྐྱེན་རེད་ཕྱིས་འབྱུང་ཡིན་ན་གནོད་པ་གཏོང་རོགས་ཞེས་དེ་འདྲ་ལབ་དགོས་རེད།

འཕེན་པ་གཏོང་ཟེར་དུས་བསམ་བློ་གཏོང་ཡ་ནི་རེད་ཅེས་བྱས་བའི་བསམ་བློ་གཏོང་བསྡད་ཡ་དེ་རེད། ང་ཚོ་ལས་ཀ་ག་རེ་བྱས་ནའི་བསམ་བློ་གཏོང་དགོས་ཀྱི་ཡོད་པ་རེད། བསམ་བློ་མ་གཏོང་བའི་ལས་ཀ་ཡོད་པ་མ་རེད། བསམ་བློ་གཏོང་ནས་ལས་ཀ་བྱས་པ་ཡིན་ཙང་ནི་ཡག་པོ་བཏང་ཡོད་ན་ལས་ཀ་ཡག་པོ་བྱེད་ཀྱི་རེད་སྡུག་པོ་བཏང་ཡོད་ན་སྡུག་པོ་བྱེད་ཀྱི་རེད། ཉིན་མ་གཅིག་གི་ལས་ཀ་དེ་ཞོགས་པ་ནས་འཕེན་པ་ལྟ་བུ་ཅིག་གཏོང་ན། ལས་ཀ་མ་བྱས་གོང་ལ་འཕེན་པ་ཅིག་གཏོང་དེ་རིང་ངས་རྒྱབ་འདྲེ་རྒྱག་དགོས་བསམ་པ་ལྟ་བུ་ཅིག་བྱས་ཡོད་ན་རྒྱབ་འདྲེ་རྒྱག་ཡག་ཅིག་བྱུང་རག་ན་ནི་ཨ་ནི་བྱུང་ཞིག་རག་གི་རེད་མ་གཏོགས

འཕེན་པ་དེ་ལྟ་བུ་རེད། དེ་བཏང་ལུགས་དེ་ཡང་ད་ངའི་མི་ཚེ་ཧྲིལ་པོ་འདི་ལ་བྱང་ཆུབ་སེམས་གཉིས་པོ་དེ་ཡག་པོ་ཞིག་སྦྱོང་དགོས་སོ། ལྷག་པར་དུ་ཡང་ལོ་འདིའི་ཡུན་རིང་ལ་ཡག་པོ་ཞིག་བྱེད་དགོས་སོ། དེ་བས་ན་འོན་ཀྱང་ཟླ་བ་འདི་མ་རྫོགས་ཀྱི་བར་དུ་དཔེ་གཟབ་གཟབ་ཞིག་བྱེད་དགོས་དེ་བས་ཀྱང་དེ་ནི་ཉི་མ་ད་རིང་གི་ཚོད་དེ་བས་ཡག་པོ་ཞིག་བྱེད་དགོས་པ་འདུག་བསམ་སོང། ཨ་ནི་ད་རིང་དེ་ཡག་པོ་བྱས་ཏེ་སང་ཉིན་སང་ཐོག་སང་ཉིན་ཡག་པོ་བྱས་གནང་ཉིན་སང་དེ་ག་ནང་བཞིན་ཉི་མ་གི་ཟླ་བ་གི་ལོ་ལོ་གི་མི་ཚེ་བསྐྱལ་ནས་མི་ཚེ་གཅིག་ལ་ཉམས་ལེན་དེ་ཡག་པོ་ཡོང་གི་རེད། ཁ་ལག་བཟོ་སྟངས་གཅིག་པ་རེད་དཔེར་ན། ད་རིང་ང་ཁ་ལག་དགོང་དྲོ་ཞིམ་པོ་ཅིག་ཟ་དགོས་བསམ་ཡོད་ན་ལྷན་རྫས་ནི་ཕ་ཉོ་བྱ་བྱས་གོ་ཉོ་གང་ག་དེ་དེར་བསྐྱལ། ག་འདུག་དུས་ཚོད་ཁོ་ཁ་ཐུག་སླེབས་སོང་ཡར་ལོངས་ཨ་ནི་ཚལ་ཅི་ཕར་གཏུབ་ཀ་རིག་ཀུ་འབབ་རྩི་གཅིག་གང་ག་ཕར་གཏུབ་དགོས་གཏུབ་འབབ་རྩི་བསྲེས་དགོས་བསྲེས་བཙོས་དགོས་བཙོས།

རྐྱེན་ངན་པ་གང་འདྲ་འདྲ་བོ་ཞིག་བྱུང་ནས་རེག་མེད་པས་བྱང་ཆུབ་ཀྱི་སེམས་ལ་མི་འབྲལ་བ་ཅིག་དང། ད་དོ་སྣང་ཡོད་རེད་དོ་སྣང་དང་ལྡན་པའི་སྒོ་ནས་ཉམས་ལེན་ཅིག་བྱེད་དགོས་སྨོན་ལམ་ཡག་པོ་རྒྱབ་བསམ་པ་དེ་ཚོ་ཡོད་ན། ད་འདུས་པའི་རྐྱེན་ངན་པ་འདྲ་བོ་ཞིག་བྱུང། ཅིག་བྱུང་ནས་ལམ་སང་དེ་དྲན་ནས། ཉམས་ལེན་གཅིག་ཏུ་བྱས་ནས་ཤིན་ཏུ་དུས་ནས་སྨོན་ལམ་ཡག་པོ་རྒྱབ་རྒྱུ་རག་གི་རེད་ཅེས་ཡོང་གི་རེད།

དེ་འདྲའི་སྒང་ལ་གཅུང་པོ་ལོངས་སྤྱོད་ལྡན་པ་ཞིག་གྲྭ་པ་ཁྲི་པ་རེད། གང་མི་ཚེ་གི་མཁས་པ་དགེ་བཤེས་ལ་དེ་ལྟ་ག་ཡི་མ་རེད་དེ། ཨ་ནི་ཁོ་རང་གི་བྱ་བྱེད་ཆུང་བསྒོམ་མཁན་ཞིག་རེད། དེ་ཡིན་ཙང་ཁོ། གཅིག་ལ་འགྲོ་ཁག་ཆད། དེ་གཉིས་པ་དེ་ཏག་ཏག་ཁོ་མོས། རྐུན་མ་རྒྱལ་རྒུད་ཆ་ཆུ་ཅི་ལྟར་ཐུག་ལམ་འགག་ལ་སྒུག་བསྡད་ས་ཅིག་ལ་ཐུག། ཁོ་རང་ལ་འགྲོ་གི་འགྲོ་གི་ལ་བློ་མེད་དྲན་མེད་ཅིག་ལ་རྐུན་མ་རྫུན་སྡོད་ལ་རུབ་སྟེ་བྱུང་བ་རེད་ཁོ་དྲན་པ་ཐོར་རུབ་ཅིག་སྐྲག་པ་རེད་ཨ་ནི་དང་པོ།

ཅི། ག་རེ་ཟ་ནི་ཡིན་པས་དོན་དུ་གི་ཟ་བ་རེ་བ་འགྲོ་ལོག་འགྲོ་ལོག་ཁ་ལ་ཅུང་གང་ཐུག་བྱེད་རྒྱུ་ཡོད་མ་རེད་ཨ་ནི་ཕུད་དེ་དཀོན་མཆོག་ལ་ཕུལ་ནི་ཚོགས་གསོག་རྒྱ་ཆེན་པོ་ཡོད་ནས་ཆུ་མི་འདྲ་ཕུལ་ཡོན་ཆབ་འདྲ་ཕུལ་ཡང་གྲྭ་པ་ད་གྲྭ་པ་དགེ་འདུན་གྱི་དེ་ཡོད་མ་རེད་དགེ་འདུན་ཚོགས་ཚོགས་མཁན་འགྲོ་ནི་དེ་གི་ལ་ཞག་ཁ་ཕྱེ་ནས་ཕུལ་དེ་འདྲ་གི་མོད་ཚོགས་གསོག་སྒྲིབ་སྦྱོང་བྱས་ནས་སྐུ་རིམ་ཕན་པ་ཆེ་བ་དེ་བྱེད་གི་ཡིན་ན་ཡང་དེ་འདྲ་བྱས་དེ་ཚོ་གང་གི་བར་བྱང་ཆུབ་སེམས་སྟོང་པ་ཉིད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་ཡག་གི

པས། རང་བདག་གཅེས་འཛིན་གྱི་བསམ་པ་ག་དུས་ཁོ་བྱུང་ན། ཨོ་ད་ཡང་ཁོ་ལངས་འདི་སླེབས་བྱུང་ཁོ་ཐོག་མ་མེད་པ་ནས་ང་ལ་གནོད་བྱས་ང་ཕུང་ལ་སྦྱོར། ཡང་ཁོ་འདི་སླེབས་ཡོང་གི་འདུག་བསམ་ལམ་སང་གི་ཁོའི་དབང་དུ་མ་འགྲོ་བ་ཅིག་ཁོ་འབུར་འཇོམས་བྱས་ནས་བསྡད། ཁོ་ལ་པས་ཁོའི་དབང་དུ་མ་འགྲོ་བ་ཅིག་གིས་འབུར་འཇོམས་བྱེད་དགོས་རེད། འདྲ་བོ་ཅིག་བྱེད་ན། མཚན་གཞི་འདྲ་བོ་ཅིག་ཡིན་ན། ང་ཚོ་མི་གཉིས་གསུམ་ཅིག་ལ་ཐུན་མོང་གི་ཅིག་བགོ་བཤའ་རྒྱག་རྒྱུ་འདྲ་བོ་ཅིག་ཡོད་ན། བགོ་བཤའ་རྒྱག་ག་ལ་གང་དེ་ད་ཆ་ལ་རང་གི་སྒྲ་ཡོད་ན་ཡང། ཕ་གི་འདི་ཡག་པོ་འདུག་ཅེས་ཡང་དེ་ང་ལ་ཐོབ་ཐོབ་བྱེད་དགོས་འདུག་ཨ་བསམ་དྲན་ཡོང་ན། ཁོ། ང་དེ་ཅི་ཡོང་རེད།

དེ་དྲན་ནས་ནངས་ཁ་སྔ་པོ་དུས་ན་དུས་ནས་ད་རང་ཞོགས་ཀས་ལ་ཡར་ལངས་དུས་འཕེན་པ་གཏོང་ནས་ཡིན་སོང་བ་དང་དགོང་མོ་བསྔོ་བ་སྨོན་ལམ་རྒྱག་ཡག་གི་བར་གྱི་ལས་ཀ་དེ་དེ་རེད། དེ་ད་རིང་བྱས་སང་ཉིན་བྱས་གནངས་ཉིན་བྱས་ལོ་ཟླ་བ་མི་ཚེ་ཧྲིལ་པོ་དེ་བྱས་ཐུབ་ན་ཚེ་གཅིག་གི་ཉམས་ལེན་དེ་རེད་དེ་ལ་དེ་ལས་ལྷག་པ་མི་ཚེ་ཞིག་ལ་ལས་ཀ་མི་འདྲ་བ་མང་པོ་འགྲོ་ས་ཡོད་མ་རེད་སངས་མ་རྒྱས་ཀྱི་བར་དུ་ནི་འགྲོ་དགོས་རེད། བསམ་བློ་གཉིས་པ་དེ་གཏོང་དགོས་མ་རེད་བས། ཇི་བྱས་འདོན་དགོས་མ་རེད་བས།

གང་གི་བློ་བྱང་ཆུབ་སེམས་ཀྱིས་ཟིན་པ། འགོ་བཙུགས་དུས་ནི་བྱང་ཆུབ་སེམས་ཀྱི་ཀུན་ནས་སློང་ཐུབ་པ། ཐ་མ་སྨོན་ལམ་རྒྱག་དུས་ཡང་བྱང་ཆུབ་སེམས་ཀྱི་ཁ་ཡར་ལོག་ནས་དྲན་ཐུབ་པ་དེ་བར་དུ་དགེ་སྦྱོར་གང་ག་བྱང་ཆུབ་སེམས་ཀྱིས་ཟིན་ཐུབ་པ་བྱུང་ན་ཐོག་མཐའ་གཉིས་ལ་བྱ་བ་གཉིས་སུ་བྱེད་དེ། རབ་ལ་བྱུང་ན། བར་དུ་བར་དུ་ག་དུས་ཡིན་ནའི་བྱང་ཆུབ་སེམས་མ་བརྗེད་པ་དགོས་རེད་དེ་མིན་ན། ཐོག་མ་འགོ་བཙུགས་དུས་གཅིག་དང་ཐ་མ་སྨོན་ལམ་རྒྱག་ས་ལས་དུས་གཅིག་དེ་གཉིས་བར་དགེ་སྦྱོར་གང་ག་བྱང་ཆུབ་སེམས་ཀྱི་རྒྱུ་ལ་སྔོན་འགྲོ་བ་གཅིག་དགོས་ཀྱི་ཡོད་རེད། འཆི་ཁ་གི་ཉམས་ལེན་བཞི་བ་ཤི་ཁ་གི་ཉམས་ལེན་གཅིག། འཆི་ཁ་མའི་ཉམས་ལེན་དེ་ལ་འདའ་ཁ་མའི་ཉམས་ལེན་ཟེར་བྱས་པའི་ཞེ་པོ་གཅིག་ཁ་ཤས་ལ་སྐད་གྲགས་ཡོད་བ་རེད་དེ་སྐད་ནི་གྲགས་རུང་མ་གྲགས་རུང་བྱང་ཆུབ་ཀྱི་སེམས་ཀྱི་སྒོ་ནས་འཆི་ཐུབ་ཡ་དེ་དོན་དེ་རེད། དེ་མ་ཡིན་པ་གལ་དེ་ལས་ལྷག་པ་གང་ཡང་བྱེད་ཡ་ཡོད་མ་རེད་ཡིན་ནའི་འདི་ལ་འཕོ་བ་ཟེར་ཡ་དེ་ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་ཉིད་ཡིན་སྤྱོད་ལམ་གཅེས་ཟེར་ཡ་དེ་རེད་ད་ཚིག་འདི་ནང་ལ་ཐེག་ཆེན་འཕོ་བའི་གདམས་ངག་ནི་སྟོབས་ལྔ་རེད། སྤྱོད་ལམ་གཅེས་ཟེར་དུས་ཤི་དུས་སྤྱོད་ལམ་གྱི་ལས་པ་དེ་རེད། ད་དེ་ལ་དཀར་པོ་ས་བོན་གྱི་སྟོབས་ཟེར་ཡག་དེ་ད་ལྟ་གོང་ནས་རེད་པ། སྐྱེ་བ་ཕྱི་མའི་དག་ཞིང་འདྲ་བོ་ཡག་པོ་གཅིག་ལ་འགྲོ་ནས། ཆོས་སྤྱོད་པའི་རྟེན་ཁྱད་པར་ཅན་འདྲ་བོ་ཞིག་དགོས་ཀྱི་ཡོད་ན་ཆགས་ཞེན་མེད་པ་དགོས་པ་རེད། རང་གི་རྒྱུ་ཅ་ལག་འདྲ་བོ་དང་གྲོགས་དགའ་མཛའ་འདྲ་བོ་དང་ནོར་ལོངས་སྤྱོད་འདྲ་བོ་དང་ཁང་ས་གཞི་འདྲ་བོ་གང་ལ་ཡང་ཆགས་ཞེན་མེད་པ་ཞིག་དགོས་རེད། དེ་ལ་ཆགས་བསྡད་ན་སྤྱོད་ཆུང་ཡག་པོ་ལེན་གྱི་མ་རེད། ཡིད་དེ་ཚེ་གང་གི་ཉམས་ལེན་ཡིན་པ། ད་རེས་འདི་འཆི་ཁའི་ཉམས་ལེན་ཡིན་པ། ད་ཤི་གི་མེད་འགྲོ་བསམ་པ་འདྲ་བོ། རྨི་ལམ་ཡག་པོ་མི་འདུག་བསམ་པ་འདྲ་བོ། ད་སེམས་མི་འགྱུར་བཞག་བསམ་པ་འདྲ་བོ། འཆི་ལྟས་བརྟགས་ཤིང་ནི་འཆི་ལྟས་བརྟགས་པོ་རེད། ཧ་དེ་འདྲ་གི་ད་རང་ལོ་ན་ཚོད་རྒས་འཁོགས་ཡིན་བསམ་པ་འདྲ་བོ། དེ་འདྲའི་ཡོང་པའི་སྐབས་དེ་ནི་ཆགས་ཞེན་མེད་པ་བྱས་སོ་སོའི་ཡོ་བྱད་དེ་ཚོར་མ་ཆགས་པ་ཅིག་གི་ཐབས་སྤྲད། ཡོད་ན་ནི་དགེ་འདུན་ལ་ཕུལ། བླ་མ་དཀོན་མཆོག་ལ་ཡང་ཕྱག་མཆོད་མེ་ཕུལ་དགེ་འདུན་ལ་བསྙེན་བཀུར་ཞུ། ཨ་ནི་སུ་ལ་ཕུལ་གི་ཡིན་ནའི།